ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཡར་རྒྱས་གོང་སྤེལ་ཆེད་མི་སེར་ཡོངས་ཀྱིས་མཉམ་ཞུགས་ལྷུག་པོ་གནང་ཆོག་པའི་ཐོབ་ཐང་ཡོད་པ་ཡིན། འོན་ཀྱང་ཕྱི་མི་གཞིས་སྤོ་བ་འགའ་ཤས་ལ་དེ་སྔར་ཕོག་ཐུག་ཅན་གྱི་མྱོང་ཚོར་བསགས་པར་བརྟེན་རང་ཉིད་ཀྱི་སེམས་ལ་ཅི་བསམ་སྨྲ་བར་ཞེད་སྣང་བྱེད་ཀྱི་ཡོད་འདུག་ཨོ་སི་ཀྲི་ལི་ཡའི་རྒྱལ་རབས་ལོ་རྒྱུས་ལ་ཕྱི་བལྟས་བྱས་ན། ལོ་ཉིས་བརྒྱའི་གོང་ནས་སྤྱི་ཚོགས་ཀྱི་གཉིས་དོན་དུ་སྤྱི་དམངས་ཀྱིས་མཉམ་ཞུགས་གནང་འགོ་ཚུགས་ཡོད་འདུག། སིད་ནིའི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན Murray Print ལགས་ཀྱིས། ཨོ་སི་ཀྲི་ལི་ཡའི་མི་སེར་རྣམས་ཀྱིས་དུས་རྒྱུན་དུ་ཉེས་ཆད་ཕོག་པར་ཞེད་སྣང་གང་ཡང་མེད་པའི་ཐོག་རང་ཉིད་ཀྱི་ཉིན་རེའི་འཚོ་བ་དང་འབྲེལ་བའི་ཐག་གཅོད་ཐད་ངེས་པར་དུ་བསམ་ཚུལ་ཡག་སྡུག་གང་ཞིག་ཡོད་ཀྱང་དེ་སྤེལ་གྱི་ཡོད་ཅེས་སློབ་དཔོན Murray ལགས་ཀྱིས་གསུངས་དོན། ཨོ་སི་ཀྲི་ལི་ཡའི་ཆབ་སྲིད་དང་སྤྱི་ཚོགས་ཀྱི་ལམ་ལུགས་དེ་ཐག་གཅོད་གང་བྱེད་པར་སྤྱི་དམངས་ཀྱིས་མཉམ་ཞུགས་ལྷུག་པོ་གནང་སྲོལ་ཡོད་པ་དེས་མི་དམངས་ཚོར་རྒྱལ་ཁབ་ཡར་རྒྱས་ཆེད་དོ་དབྱིངས་དང་འགན་འཁུར་བླངས་ཀྱི་ཡོད་པ་གསལ་པོ་ར་སྤྲོད་ཐུབ་ཀྱི་ཡོད། མི་ཚང་མར་སྤྱི་ཚོགས་དང་ཆབ་སྲིད་ཀྱི་ཚོགས་པ་གང་ཞིག་ནང་མཉམ་ཞུགས་གནང་བར་རང་ཉིད་ལ་རང་དབང་ཡོད་པས་ཁྱེད་ཀྱིས་མཉམ་ཞུགས་མ་བྱས་པར་མཇུག་འབྲས་ངན་པ་མེད་ལ་མཉམ་ཞུགས་ལྷུག་པོ་གནང་བར་དེ་བས་མཇུག་འབྲས་གང་ཡང་མེད། ཕྱི་མི་གཞིས་སྤོ་བ་ཚོར་སྤྱི་ཚོགས་ཀྱི་གནད་དོན་དང་འབྲེལ་བའི་རང་ཉིད་ཀྱི་བསམ་ཚུལ་གང་ཡོད་པ་དེ་རང་དབང་དང་སྦ་གསང་མེད་པར་བརྗེ་ལེན་གནང་ཐུབ་པར་འགོག་རྐྱེན་འཕྲད་བཞིན་ཡོད། ཏྲེ་ཝི་ངུ་ཡོན་ལགས་ནི་ལོ་ན་བརྒྱད་སྐབས་ཝེད་ནམ་ནས་ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་དུ་སླེབས་པ་ཞིག་ཡིན། ད་ཆ་ཁོང་སིད་ནི་ཝེད་ནམ་འཐུས་ཚོགས་ཀྱི་འགན་འཛིན་གཞོན་པ་ཡིན་པ་དང། ཁོང་གིས་གཞིས་སྤོ་བ་ལོ་ན་གཞོན་པ་རྣམས་ཨོ་སི་ཀྲི་ལི་ཡར་རང་ཉིད་ཀྱི་ཚོང་ལས་གཉེར་འགོ་འཛུགས་པར་རོགས་སྐྱོར་ལམ་སྟོན་གནང་བཞིན་ཡོད་འདུག་ཏྲེ་ཝི་ལགས་ཀྱིས་གཞིས་སྤོ་བ་གསར་འབྱོར་བ་མང་དག་ཅིག་ལ་གནད་དོན་གང་ཞིག་གི་ཐད་རང་ཉིད་སོ་སོའི་བསམ་ཚུལ་ཤོད་པར་ཞེད་སྣང་བྱེད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། གཞིས་སྤོ་བ་མང་དག་ཅིག་ལ་རང་ཉིད་སོ་སོའི་ལུང་པའི་ནང་བསམ་ཚུལ་སྤེལ་བ་དང་སྲིད་གཞུང་ལ་སྐྱོན་བརྗོད་བྱས་པར་བརྟེན་ཉེས་ཆད་རྩུབ་པོ་ཕོག་པ་ལ་བརྟེན། ཨོ་སི་ཀྲི་ལི་ཡར་སླེབས་རྗེས་ཞེད་སྣང་གིས་དེ་ལྟར་གནང་ཕོད་ཀྱི་མི་འདུག་དེར་བརྟེན་གཞིས་སྤོ་བ་དེ་དག་ལ་ང་ཚོས་ཤེས་ཡོན་སྤྲོད་ནས་ཨོ་སི་ཀྲི་ལི་ཡའི་མང་གཙོའི་སྐོར་གོ་རྟོགས་ལེགས་པར་སྤེལ་ནས་ཁོང་ཚོར་ལམ་སྟོན་བྱེད་དགོས་པ་ཡིན། ཡང་ཏྲེ་ཝི་ལགས་ཀྱིས་གཞིས་སྤོ་བ་ལོ་ན་གཞོན་པ་རྣམས་རང་ཉིད་ཀྱི་བསམ་ཚུལ་སྤེལ་བར་དོ་དབྱིངས་ཤུགས་ཇེ་ཆེར་འགྲོ་ཡི་འདུག་ཞེས་ཁོང་གིས་མུ་མཐུད་གསུངས་དོན། A lot of the old school thinking is that། སྤྱིར་མི་མང་པོའི་བསམ་བློར་ཨེ་ཤི་ཡའི་ཕྱོགས་ནས་ཡིན་པའི་གཞིས་སྤོ་བའི་ཁྱིམ་ཚང་ནང་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུ་རྣམས་སྨན་པ་དང་རྩིས་པ་སོགས་ཀྱི་ཁེ་ལས་ལས། ཆབ་སྲིད་ཀྱི་སློབ་སྦྱོང་ལ་དེ་ཙམ་ཤུགས་རྒྱག་གི་མེད་པའི་སྣང་ཚུལ་ཞིག་ཡོད་པ་དེ་ནི་བསམ་བློ་རྙིང་པ་ཞིག་རེད། ད་ལྟའི་ཆར་གནས་སྟངས་འགྱུར་ལྡོག་སོང་བར་བརྟེན། གཞིས་སྤོ་བ་མི་རབས་གསར་པའི་ཁྲོད་ལ་ཆབ་སྲིད་ལ་དོ་དབྱིངས་ཡོད་པ་ཇེ་མང་དུ་འགྲོ་བཞིན་ཡོད། Sophie Cotsis ལགས་ནི New South Wales མངའ་སྡེའི་གྲོས་ཚོགས་འཐུས་མི་ཞིག་ཡིན། ཁོང་གི་ཕ་མ་གཉིས Greece ནས Australia ཡར་གཞིས་སྤོ་བ་ཡིན་པ་དང། ཁོང་མོ་ད་ཆ New South Wales མངའ་སྡེའི་ངལ་རྩོལ་ཚོགས་པའི་རིག་གཞུང་སྣ་མང་གི་བློན་ཆེན་ཡིན། ཁོང་མོས། གཞིས་སྤོ་བ་ཚོར་ལུང་པ་གསར་པའི་ནང་གཞིས་ཆགས་པར་དཀའ་ངལ་མང་པོ་ཡོད་པས་ཁོང་ཚོའི་དཀའ་ངལ་ལ་ཉན་འདོད་ཡོད་ཅེས་ཁོང་གིས་གསུངས་དོན། My parents came to Australia in ངའི་ཕ་མ་གཉིས་དྲུག་ཅུ་ཐམ་པའི་ནང་ཨོ་སྟྲེ་ལི་ཡར་གཞིས་སྤོས་སྐབས་ཨིན་སྐད་ཤེས་ཀྱི་མེད་པས་ཁོང་ཚོའི་ཤེས་ཡོན་གྱི་གོ་སྐབས་མེད་པར་ཁྱིམ་ཚང་གི་འཚོ་བའི་ཆེད་ལས་ཀར་ཤུགས་རྒྱག་དགོས་པ་བྱུང་ཡོད། ད་ཆ་མི་མང་ཚོར་ཨོ་སི་ཀྲི་ལི་ཡའི་མང་གཙོའི་ལམ་ལུགས་འོག་སོ་སོའི་ས་ཁུལ་གྱི་གྲོས་ཚོགས་འཐུས་མི་ལ་ཐད་ཀར་འབྲེལ་གཏུག་གནང་ནས་རང་ཉིད་སྒེར་དང་སྤྱི་ཚོགས་ཀྱི་བདེ་སྡུག་སྐོར་བསམ་འཆར་བཏོན་ཆོག་པའི་གོ་སྐབས་བསྐྲུན་ཡོད། Sophie Cotsis ལགས་ཀྱིས། གཞིས་སྤོ་བ་གསར་དུ་འབྱོར་བ་མང་པོས་སོ་སོའི་ས་ཁུལ་གྱི་གྲོས་ཚོགས་འཐུས་མི་ལ་བཅར་ནས་ཁང་པ་དང་འཕྲོད་བསྟེན། ཤེས་ཡོན་སོགས་སྐོར་གནས་ཚུལ་བླངས་ཀྱི་ཡོད་ཅེས་ཁོང་མོས་གསུངས་དོན། Domestic Violence is a big issue and ངའི་ཉམས་མྱོང་ནང་གཞིས་སྤོ་བའི་ཁྱིམ་ཚང་ཁག་ནང་རྩུབ་སྤྱོད་ཀྱི་གནད་དོན་དེ་ཤུགས་ཆེན་པོ་འདུག་བུད་མེད་དེ་དག་མང་པོ་ཞིག་ངའི་ལས་ཁུངས་ལ་བཅར་གྱི་འདུག་དེར་བརྟེན་ང་ཚོས་ཚོགས་པ་ཁག་གཞན་དང་མཉམ་ལས་ཀྱིས་ཁྱིམ་ཚང་ནང་གི་རྩུབ་སྤྱོད་དང་འབྲེལ་བའི་རོགས་སྐྱོར་བླངས་ཚུལ་སྐོར་གོ་རྟོགས་སྤེལ་གྱི་ཡོད། Daniel Mookhey ལགས་ནི་རྒྱ་གར་གྱི་མི་རྒྱུད་ཡིན་པས New South Wales མངའ་སྡེའི་གྲོས་ཚོགས་འཐུས་མིའི་འོས་འདེམས་བྱུང་བ་ཐེངས་དང་པོ་དེ་ཡིན། ཁོང་གིས་རང་ཉིད་ཆབ་སྲིད་ནང་མཉམ་ཞུགས་གནང་བར་འགོག་རྐྱེན་མང་པོ་བྱུང་ཞེས་ཁོང་གིས་གསུངས་དོན། I've been serving now for nearly three years.
ངས་ད་བར་ལོ་གསུམ་རིང་མངའ་སྡེའི་གྲོས་ཚོགས་ནང་ལས་ཀ་བྱས་པ་ལས་ཆབ་སྲིད་འཐུས་མི་གཞན་དང་གྲོས་མོལ་བྱེད་སྟངས། རང་ཉིད་ཀྱི་གནད་དོན་གསལ་བཤད་བྱེད་སྟངས་ལས་འགུལ་སྤེལ་སྟངས་སོགས་ལེགས་ཆ་མང་པོ་ལེན་རྒྱུའི་གོ་སྐབས་བྱུང། Daniel Mookhey ལགས་ཀྱིས་ཨོ་སི་ཀྲི་ལི་ཡར་གསར་དུ་འབྱོར་མི་རྣམས་ཀྱིས་ཁོང་ཚོ་ལུང་པ་དེར་དུས་ཡུན་རིང་ཐུང་ལ་མ་བལྟོས་པར། མི་མང་གཞན་དང་ཐོབ་ཐང་གཅིག་མཚུངས་ཡོད་པ་མ་ཟད་ཨོ་སི་ཀྲི་ལི་ཡའི་ནང་སྲིད་དོན་པ་ཚོ་མི་མང་གི་ལས་དོན་སྒྲུབ་མཁན་ཡིན་པ་ཤེས་དགོས་ཞེས་ཁོང་གིས་གསུངས་དོན།
དཔེར
ན། ད་རང་ཞོགས་པར་མི་འགའ་ཤས་ངའི་ལས་ཁུངས་ལ་བཅར་ནས་གློག་རིན་འཕར་བའི་དཀའ་ངལ་སྐོར་གླེང་བ་ཡིན། ཉིན་འགའ་ཤས་རྗེས་ཡང་ཕ་མ་ཁག་ཅིག་དང་ཐུག་འཕྲད་བྱས་ནས་ཁོང་ཚོའི་དབང་པོ་སྐྱོན་ཅན་གྱི་ཕྲུ་གུ་རྣམས New South Wales མངའ་སྡེའི་སློབ་གྲྭ་ཁག་ནང་ལྟ་སྐྱོང་གནང་ཚུལ་དང་ཁོང་ཚོར་ཐོབ་ཐང་དང་རོགས་སྐྱོར་གང་ཡོད་པ་སོགས་སྐོར་གླེང་འཆར་ཡོད། ཨོ་སི་ཀྲི་ལི་ཡའི་ནང་རང་ཉིད་ཀྱི་བསམ་ཚུལ་སྤེལ་བར་ངེས་པར་དུ་གྲོས་ཚོགས་འཐུས་མིར་བཅར་དགོས་པ་མེད། དེ་ཡང་སློབ་དཔོན་མཱ་རི་ཕི་རིན་ཊི་ལགས་ཀྱིས། གཞིས་སྤོ་བ་ཚོར་གནད་དོན་གང་ཞིག་འཕྲད་སྐབས། འབྲེལ་གཏུག་གནང་ས་ལས་ཁུངས་དང་འབྲེལ་ཡོད་ལས་བྱེད་པ་གསལ་པོ་ངོ་འཕྲོད་དགོས་ཞེས་ཁོང་གིས།
ཨོ
སི་ཀྲི་ལི་ཡའི་ནང་དབུས་གཞུང་དང་མངའ་སྡེ་གཞུང། ས་གནས་ཀྱི་གཞུང་སོགས་བར་ལས་འགན་དབྱེ་གསེས་བྱས་ཡོད། དཔེར་ན། གད་སྙིགས་གཡུག་སྟངས་དང་འབྲེལ་བའི་གནད་དོན་ཆེད་དབུས་གཞུང་མ་ཡིན་པ་ས་གནས་ཀྱི་གཞུང་ལ་ཞུ་དགོས་པ་དེ་ཤེས་དགོས། ཏྲེ་ཝི་ངུས་ཡོན་ལགས་ཀྱི་ལས་ཀའི་བརྒྱུད་གཞིས་སྤོ་བ་རྣམས་ཨོ་སི་ཀྲི་ལི་ཡར་ཞི་ལྷོད་ངང་གཞིས་ཆགས་ཐུབ་པར་མཐུན་འགྱུར་རོགས་རམ་གནང་གི་ཡོད།
ཁོང་གིས། ང་ཚོའི་རོགས་སྐྱོར་བརྒྱུད་ཨོ་སི་ཀྲི་ལི་ཡའི་གཞིས་སྤོ་བ་རྣམས་ཀྱི་འཚོ་བར་འགྱུར་ལྡོག་བཏང་ནས་རྒྱལ་ཁབ་དེར་ཕན་ནུས་སྒྲུབ་ཆེད་ཡིན། རྒྱལ་ཁབ་དེའི་ནང་ཡོད་པའི་མི་རེ་ངོ་རེའི་ནུས་སྟོབས་གཅིག་ཏུ་སྒྲིལ་ཐུབ་ན་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་སྤྱི་ཡོངས་ཡར་རྒྱས་འགྲོ་ངེས་རེད།